དེ་ཚོ་ད་བོད་མ་ཤོར་གོང་ནས་ད་དེ་གང་ལྟར་ལྷ་ས་ལ་ཡག་དེ་བོད་ཀྱི་རྙོག་དྲ་དེ་མ་བྱུང་གོང་ནས་ལྷ་ས་ཡག་མ་བསད་གོང་ནས་རྒྱ་མི་རྒྱ་མི་དེ་གཞིས་ཀ་རྩེ་དང་ཕ་རི་ལ་ཡོད་རེད་བ། ཡོད་རེད་ཡོད་རེད། དེ་དུས་གཅིག་གི་རྒྱ་མི་དང་བོད་པའི་བར་འབྲེལ་བ་འདྲ་པོ་ཅིག་ག་འདྲས་འདུག་བསམ། བོད་དམར་ཤོར་གོང་ནས་བསད་བ། འབྲེལ་བ་ད་རྒྱ་མི་གིས་མགོ་སྐོར་བཏང་ནས་ཨ་ནི་བོད་པ་ལ་ཡག་ལམ་ཁ་བཟོ་དུས་ཚོད། ཨ་ནི་གནམ་གྲུའི་འབབ་ཐང་བཟོ་དུས་ཚོད། ད་ཡང་སྤྲད་དེ་འདྲས་ཅིག་ཡོད་རེད་བ། ད་དེ་པད་དེ་པོ་ར་ལམ་ཁ་བཟོས་ཚར་ར་ད་ཨ་ནི་ཁོས་ལྔ་བཅུ་ང་དགུ་ལ་ཨ་ནི་དམག་བརྒྱབ་རེད་བ། ལྷ་སར་དམག་བརྒྱབ་རེད་བ་གྲོང་གསེབ་ལ་ད་བརྒྱབ་ཡོད་མ་རེད། ཨོ་འབྲེལ་བ་དེ་ད་ཁོས་བོད་པ་ལ་གཡོག་པོ་བསྐོས་ནས་ཨ་ནི་ལམ་ཁ་བཟོ་དུས་ཚོད་པེ་ཤ་སྤྲད་དེ་འདྲས་ཅིག་ཡོད་རེད་བཤད་འདུག་དེ་འབྲེལ་བ་གང་ཡོད་མ་རེད། བྱས་ཙང་ད་དེ་ནི་སོ་སོའི་ད་དེ་འདྲའི་གི་རྒྱ་མི་གིས་ལམ་ཁ་བཟོས་གནམ་གྲུ་འབབ་ཐང་བཟོས་བྱེད་དུས་ཙམ་པ་ཅིག་བོད་པའི་བོད་པའི་ནང་ལོགས་ལ་ང་ཚོའི་ནང་ལ་ཅི་འགྲིག་མི་འགྲིག་ཤོད་དུས་ཅིག་དོགས་པ་འདྲ་པོ་ཅིག་བྱེད་ཀྱི་ཡོད་རེད་པས་སེམས་ཁྲལ་བྱེད། དོགས་པ་ཚད་དེ་ག་ཚོད་བྱེད་ཀྱི་ཡོད་མ་རེད་དེ་དུས་དེ་དུས་རྒྱ་མི་ལ་ནི་པས་གང་ད་རྒྱ་མི་དེ་དེ་ག་ཚོད་གི་སྡུག་པོ་བཏང་ཡོང་བསམ་ཡོད་མ་རེད་བ་ད་ང་ར་དངོས་གནས་བྱས་པས་ན་ད་བོད་གཞུང་གི་སྐུ་དྲག་གི་ད་ཡང་ཚེ་བྱས་ནི་སྐྱི་གཡའ་དེ་འདྲའི་སྐྱ་བ་རེད་བ།

ད་བཅིངས་འགྲོལ་བཏང་ན་ཕལ་ཆེར་ང་ལ་གཅིག་རག་ས་རེད་བསམ་གི་མི་ཡོད་པ་རང་ཡོད་མ་རེད། བྱས་ཙང་གཅིག་མི་ཚང་སྐྱོ་བོ་དེ་ཚོ་ལ་ཡང་རྒྱ་མི་ལ་རྒྱ་མི་དགའ་བོ་རྒྱ་མི་ལ་ཡང་དགའ་བོ་བྱེད་ཀྱི་ཡོད་རེད་ཟེར་བྱས་ན།
འོ་ད་དགའ་བོ་བྱས་ནས་ད་ཁོ་བཅོས་བསྒྱུར་བཏང་གི་རེད་ཁྱེད་རང་ཚོ་ལ་ཕ་ཨཱ་ནི་སྔན་མ་སྡུག་པོ་བཏང་བ་རེད་ཨ་ནི་ཁྱེད་རང་ཚོ་ལ་ཅ་ལག་སྙོམས་གི་རེད་ཟེར་ག་བྱས་ད་ད་ཁ་ཤས་ཁ་ཤས་མི་ཨེ་ད་ང་ཚོའི་ནང་ལ་ཅིག་མི་ངན་རེད་དེ་འདྲས་ཡོད་རེད་བ་རྒྱ་མི་དཔོན་པོ་བྱས་བཅིངས་གི་དེ་འདྲས་དེ་ཚོས་དགའ་བོ་བྱེད་གི་རེད་མ་གཏོགས་མི་དམངས་མང་ཆ་ད་དགའ་པོ་བྱེད་མཁན་ཡོད་བ་མ་རེད། ག་རེ་རེད་ཟེར་ན། ད་སྐྱབས་མགོན་རིན་པོ་ཆེ་ལྔ་བཅུ་ང་དགུའི་ལོ་ལ་རྒྱ་གར་ལ་ཆོས་ཐོག་ལ་ཕེབས་བ་ནས་བཟུང་ནས་ད་སྐྱབས་མགོན་རིན་པོ་ཆེ་ཕེབས་སྒུག་བྱེད་ཡས་ཁོ་རང་མ་གཏོགས་ད་ལྟ་ཡག་པོ་ཡོང་གི་མ་རེད་བསམ་མ་གཏོགས་ད་ཁོ་ལ་བློས་བཀལ་ནས་ཁོའི་རོགས་པ་བྱེད་ཀྱི་རེད་བསམ་ཕལ་ཆེར་ཡོད་བ་མ་རེད།